གདམ་ཀ་དེ་མི་ཐོག་གསར་པ་ནུས་པ་ཡོད་པ་ཅིག་ཡོད་རྒྱུ་གི་རེད་གསུངས་བ་ཧེ་བག་ཆེ་ཤོས་དེ་ཁོང་རང་ཡིན་བ་ཤུགས་ཀྱིས་བསྟན་བཞིན་ཡོད་རེད། སྲིད་འཛིན་འོས་མི་ལྕམ་ཧེ་ལི་ལ་རྒྱབ་སྐྱོར་བཟོ་མཁན Scott Reps གི། Reps Act། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ནང་ཨ་མི་རི་ཀ་གི་གཞུང་ཚབ་གནང་རྗེས་གོ་ཡོག་ངོ་ཤེས་བྱས་ཡོད་རེད། ངས་ལྕམ་ལ་ཕྱི་སྲིད་སྲིད་ཇུས་སྐོར་མཁས་པ་ཡིན་བ་ངོས་འཛིན་ཡོད། ལོ་གི་ཆ་ནས་སྲིད་འཛིན་གནང་ན་བྱས་རྗེས་འགའ་ཐུབ་བ་གི་ལོ་ཚད་རེད་ཟེར་བཞིན་ཡོད་རེད། འོས་འཕེན་མཁན་ཁ་ཁ་ཁག་ཅིག་གི་རང་གི་སྲི་ལ་རྒྱབ་སྐྱོར་བཟོས་ཡོད་ཞིང་དེ་མིན་གྱི་ཁ་ཤས་གི་ཧེ་ལི་གཞུང་འཛིན་ཚོགས་པ་གི་ལྟ་བ་ཡོད་མཁན་ཟིག་ཡིན་བ་སྐྱོན་འཛུགས་བཟོ་བཞིན་ཡོད་རེད། འོས་འཕེན་ས་ལ་སྐད་ཆ་དྲི་ས Candice Host གི་མིང་སྤྲད་བ་ཁོང་སྤྱི་མཐུན་ཚོགས་པ་གི་འོས་མི་ལ་གནས་ཤིང་གྱི་གླ་ཡོད་རེད། མིང་སུ་གི་སྤྲད་བ་ཡིན་ན་དེ་ལ་རྒྱབ་སྐྱོར་བཟོ་མཁན་ཅིག་ཡིན་བ་ངོས་འཛིན་ཡོད་ཟེར་བཞིན་ཡོད་རེད། ཁོང་སྲིད་འཛིན་ཟུར་པ་ཀྲམ་གྱི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་གི་སྲིད་འཛིན་འོས་མི་གྲས་ལ་ལངས་གི་དེ་མོ་མོ་ཚིག་ལ་དགོངས་པ་ཞུ་བ་ཡིན་བ་མིན་ཚུལ་དབང་ཆ་སྤོ་རོགས་བལྟ་བ་མ་རེད་དྲན་གྱི་གྲ་རེད། སྲིད་འཛིན་ཟུར་པ་ཀྲམ་གྱི་རྒྱབ་སྐྱོར་བ་མཱིག་སྦྲ་ཀྲིད་ཀྱིས་སྲིད་ཟུར་པ་ཀྲམ་སྲིད་འཛིན་རེད་བ་ཡིན་ན་དཔལ་འབྱོར་གནས་སྟངས་དེ་དེ་ཉིད་ཡག་མོ་ཡོད་བ་འདྲ་རེད་གི་རེད། རང་དབང་ཡོད་བ་རེད་གི་རེད། ང་ཚོ་གི་གཞུང་འཛིན་བ་གྲས་ལ་ལྐོག་ཟ་རུལ་སུངས་གི་བྱ་བྱེད་སྤེལ་མཁན་ཚོ་ཕུད་གི་རེད་ཟེར་བཞིན་ཡོད་རེད། ལྕམ་ཧེ་ལི་ལ་ལྷོ་ཀེ་རོ་ལི་ན་ནང་རྒྱལ་ཁ་རག་ཡོད་བ་ཡིན་ན་གནས་སྟངས་མི་འདྲ་བ་རེད་ཡོད་རེད་དེ་འདྲ་རེད་ཡོད་མ་རེད། ཡིན་ནའང་ཁོང་གི་སྔོན་འགྲོ་གི་འོས་བསྡུ་ཆེན་མོ་ཟེར་མངའ་སྡེ་བཅོ་ལྔ་དང་ཐད་སྐྱོང་ས་ཁུལ་གཅིག་བཅས་ཀྱི་འོས་འདེམས་མ་རྫོགས་བར་ཕྱིར་འཐེན་བཟོ་རྒྱུ་མེད་ཟེར་ཚད་དུ་ཞུས་ཡོད་རེད། ལྕམ་ནེ་ཀི་ཧེ་ལི་ལ་རྒྱབ་སྐྱོར་བཟོ་མཁན་རོའུ་ཀྲིབས་ཀྱིས། ང་ཁོང་ལ་རྒྱབ་སྐྱོར་བཟོ་མཁན་ཡིན་བར་སྤོབས་པ་ཡོད། གཤིས་ཀ་ཡག་མོ་ཡོད་བ་ལ་སུ་ཅིག་ལ་ཚིག་ངན་བཤད་མི་དགོས་རྒྱུ་དང་བསམ་བློ་གཏོང་ཤེས་མཁན་ཅིག་རེད་ཟེར་བཞིན་ཡོད་རེད།